ཕ་ཡུལ་གླེང་སྟེགས། ཕ་ཡུལ་གངས་ལྗོངས་ལ་ལྟ་བའི་གླེང་ཚན་ཞིག་ཡིན། ལས་རིམ་དེ་ནི་གཙོ་བོ་བོད་ནང་གི་བོད་མི་ཚོའི་གནས་སྟངས་སྐོར་གྲོས་གླེང་ཞུ་ས་ཞིག་ཡིན།
ང་ཚོས་ལས་རིམ་འདི་བརྒྱུད་ནས་བོད་ཀྱི་ནང་གི་གནས་སྟངས་ལ་དོ་སྣང་སྔར་ལས་ལྷག་པ་བྱེད་ཡོང་ཐབས་བྱེད་ཀྱི་ཡོད། ང་ལས་རིམ་འདི་གཙོ་སྐྱོང་ཞུ་མཁན་པ་ཚེ་རིང་སྐྱིད་དང། ང་པད་མ་རྡོ་རྗེ་ཡིན། ཉན་མཁན་རྣམ་པ་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་ལྔ་བོད་ཟླ་བཅུ་གཉིས་པའི་ཚེས་བཅོ་ལྔ་དང་ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་ཟླ་བ་དང་པོའི་ཚེས་ཉི་ཤུ་གཅིག་གཟའ་ཟླ་བའི་ཉིན་གྱི་ཕ་ཡུལ་གླེང་སྟེགས་ཀྱི་ལས་རིམ་ལ་གསན་པར་ཐུགས་རྗེ་ཆེ་ཞུ་གི་ཡིན། དེ་རིང་གི་ཕ་ཡུལ་གླེང་སྟེགས་ལས་རིམ་ནང་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལྟ་རྟོག་ཚོགས་པས་སྤྱི་ལོ་ཉིས་སྟོང་བཅོ་བརྒྱད་ཀྱི་ནང་འཛམ་གླིང་ཡོངས་སུ་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་གང་འདྲ་ཞིག་བྱུང་ཡོད་མེད་ལོ་འཁོར་གྱི་སྙན་ཐོ་སྤེལ་ཡོད་པ་དང། བོད་ནང་དུ་ཆོས་ལུགས་དད་མོས་རང་དབང་དང་བརྡ་འཕྲིན་སོགས་ཀྱི་ཐད་ལ་སྔར་ལས་ལྷག་པའི་དམ་དྲག་བྱེད་བཞིན་ཡོད་པ་སོགས་བཀོད་པའི་ནང་དོན་ཁག་ངོ་སྤྲོད་ཞུ་གི་ཡིན།
དེ་རིང་གི་བོད་དོན་གསར་འགྱུར་ནང་དུ་གོང་ས་མཆོག་གི་སྐུའི་འཁྲུངས་སྐར་བརྩི་བའི་ནག་ཉེས་འོག་ཏུ་བཙོན་འཇུག་བྱས་པའི་དབལ་ཤུལ་གསེར་རྟའི་གྲྭ་ཆོས་སྐྱིད་ལགས་གློད་གྲོལ་ཐོབ་པ་དང་རྫོགས་ཆེན་རིན་པོ་ཆེ་མཆོག་སྔ་འགྱུར་རྙིང་མའི་དབུ་འཛིན་ཁྲི་རབས་བརྒྱད་པ་ལ་གཏན་འཁེལ་བྱུང་བའི་གསར་འགྱུར་ཡོད།
གྲོས་གླེང་འགོ་འཛུགས་མ་ཞུས་གོང་ལ་གསར་འགྱུར་དེ་ཚོ་གསན་རོགས་གནང། ཕྱི་ལོ་ཉིས་སྟོང་བཅུ་དགུ་ཟླ་བ་དང་པོ་གི་ཚེས་བཅུ་བཞི་ཉིན་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ་རྙིང་མའི་སྨོན་ལམ་ཐེངས་སུམ་ཅུ་པ་འཚོགས་པ་དང་སྟབས་བསྟུན་ནས་རྙིང་མའི་སྤྱི་འཐུས་དང། རྙིང་མ་སྨོན་ལམ་ཆེན་མོའི་རྒྱུན་ལས་རྣམས་རྙིང་མ་གི་བླ་ཆེན་རྣམ་པ་ལྷན་མཉམ་བཞུགས་ཀྱིས་སྔོན་གྱི་འགྲོ་ལུགས་གྲོས་ཆོད་གཏན་འབེབས་གཞིར་བཟུང་ལྟར་གྲོས་བསྡུར་ཞུས་པའི་མཐར་རྙིང་མའི་དབུ་འཛིན་ཁྲི་རབས་བརྒྱད་པར་རྫོགས་ཆེན་རིན་པོ་ཆེ་བསྐོ་བཞག་བྱས་ཡོད་འདུག་དེ་ཡང་རྫོགས་ཆེན་རིན་པོ་ཆེ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བཞི་གི་ལོར་འབྲས་ལྗོངས་ཀྱི་སྒང་ཐོག་ཏུ་སྐུ་འཁྲུངས་ཤིང། རྒྱལ་དབང་ཀརྨ་པ་བཅུ་དྲུག་པས་རྫོགས་ཆེན་རིན་པོ་ཆེ་སྒང་ཐོག་ཏུ་འཁྲུངས་ཡོད་གསུངས་པ་ལྟར་རྡོ་གྲུབ་རིན་པོ་ཆེས་ངོས་འཛིན་གནང་སྟེ་འཇིགས་མེད་བློ་གསལ་དབང་པོ་ཞེས་མཚན་གནང་བ་དང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཉིས་ཀྱི་ཟླ་བ་བཅུ་བ་གི་ཚེས་བརྒྱད་ལ་དགུང་གྲངས་དགུ་གི་སྐབས་སུ་འབྲས་ལྗོངས་ཆོས་རྒྱལ་རིམ་བྱོན་གྱི་ཕོ་བྲང་བཀྲ་ཤིས་དགེ་འཕེལ་གྱི་གཙུག་ལག་ཁང་དུ་རྡོ་གྲུབ་རིན་པོ་ཆེའི་དབུ་བཞུགས་ཐོག་གསེར་ཁྲི་མངའ་གསོལ་མཛད་པ་རེད། འབྲས་ལྗོངས་བཤད་གྲྭར་ཕེབས་ཏེ་མཁན་བརྩོན་འགྲུས་ཀྱི་མདུན་ནས་སྤྱོད་འཇུག་དང་མངོན་པ་སོགས་གསན་བཞེས་གནང་ཞིང་རྡོ་གྲུབ་རིན་པོ་ཆེ་དང་མཁྱེན་བརྩེ་རིན་པོ་ཆེ་བདུད་འཇོམས་རིན་པོ་ཆེ་འཁྲུལ་ཞིག་རིན་པོ་ཆེ་མཁན་ཆེན་པད་མ་ཚེ་དབང་སོགས་སྔ་འགྱུར་རྙིང་མའི་སྐྱེས་ཆེན་རྣམས་ལས་བཀའ་གཏེར་དང་པད་གླིང་ཆོས་སྐོར་སོགས་སྔ་འགྱུར་བ་གི་ཟབ་ཆོས་མང་པོ་ཞིག་མ་ལུས་པར་ཞུས་ཡོད་པ་རེད། ྋགོང་ས་མཆོག་གིས་རྫོགས་ཆེན་རིན་པོ་ཆེའི་ཡང་སྲིད་འཁྲུལ་མེད་དུ་ངོས་འཛིན་གནང་ཞིང་གཙུག་ཕུད་བཞེས་ཏེ་མཚན་ལ་འཇིགས་བྲལ་ལྷུན་པོ་ཞེས་གསོལ་ཞིང་ཞབས་བརྟན་གསོལ་འདེབས་ལྗགས་རྩོམ་གནང་ནས་སྔ་འགྱུར་བསྟན་པའི་བདག་པོར་གཟེངས་བསྟོད་མཛད་པ་དང ྋགོང་ས་མཆོག་གི་བཀའ་མངགས་བཞིན་དུ་རྡ་ས་རིགས་ལམ་སློབ་གཉེར་ཁང་དུ་ཞུགས་ཏེ་སློབ་གཉེར་ཐོས་བསམ་མཛད་ནས་ཕྱི་ལོ་ཉིས་སྟོང་གི་ལོ་ནས་གཞིས་ཆགས་སོགས་མང་པོ་ཞིག་གི་ནང་དུ་རྒན་གསོ་ཁང་དང་སློབ་གྲྭ་འཕྲོད་བསྟེན་སྨན་ཁང་སོགས་ཉམས་གསོ་གནང་བཞིན་པ་ཞིག་རེད་འདུག། ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་གསར་འགྱུར་དྲ་རྒྱའི་ཐོག་ལ་གནས་ཚུལ་སྤེལ་གསལ་བྱས་ན། དེ་གར་ཁུངས་ལྡན་གྱི་གནས་ཚུལ་འབྱོར་བ་ལྟར་ན་གུང་གྲངས་བཞི་བཅུ་ཞེ་གཉིས་ལ་སོན་པ་རྒྱལ་གཅེས་པ་ཆོས་སྐྱིད་ལགས། སྤྱི་ལོ་ཉིས་སྟོང་བཅུ་དགུ་སྤྱི་ཟླ་དང་པོའི་ཚེས་བཅོ་བརྒྱད་ཀྱི་མཚན་མོའི་ཆུ་ཚོད་དགུ་པའི་ཐོག་རམ་རྒྱུད་དུ་འབྱོར་འདུག་ཅེས་དང། རྒྱ་ནག་གཞུང་ནས་དེའི་སྔོན་དུ་ཉིན་དེའི་ཉིན་གུང་ཙམ་ལ་བཙོན་གྲོལ་གཏོང་རྒྱུ་ཡིན་ཚུལ་བཤད་ཡོད་ཀྱང་དུས་ཐོག་ལ་གློད་གྲོལ་བཏང་མེད་པ་དང་རྒྱུ་མཚན་ནི་ས་གནས་ཡུལ་མི་དང་ཁོང་གི་གཉེན་ཉེ་སོགས་ཀྱིས་ཁོང་རང་ཁྱིམ་དུ་འབྱོར་བར་རེ་སྒུག་བྱས་པར་བརྟེན་རྒྱ་ནག་གཞུང་གི་ཉེན་རྟོག་པ་དང་རྫོང་སྲིད་གཞུང་སོགས་ཀྱིས་དམ་དྲག་བྱས་པ་ཞིག་ཡིན་པའི་གནས་ཚུལ་སྤེལ་བ་དང། ཡང་རྒྱ་ནག་གཞུང་གིས་ཁོང་བསུ་བར་ཡོང་མཁན། ཁྱིམ་མི་དངོས་མ་གཏོགས་གཞན་སུ་གཅིག་ཀྱང་ཡོང་མ་ཆོག་པའི་དམ་དྲག་དང་གལ་ཏེ་སླེབས་པ་ཡིན་ཚེ་ཁོང་བཙོན་གྲོལ་གཏོང་རྒྱུ་མེད་པ་དང་སླར་ཡང་བཙོན་འཇུག་བྱེད་རྒྱུའི་ཉེན་བརྡ་ཡང་བཏང་ཡོད་པ་མ་ཟད། གྲོང་མི་བརྒྱ་ལྷག་ཙམ་ཞིག་གང་ལྟར་ན་ཡང་ཁོང་བསུ་བར་འབྱོར་པའི་སྐབས་སུ་རྒྱ་ནག་གཞུང་གིས་མི་དེ་དག་ཕྱིར་ལོག་མ་བྱས་ཚེ་ཆོས་སྐྱིད་ལ་གློད་གྲོལ་གཏོང་རྒྱུ་མིན་ཚུལ་བཤད་པ་སོགས་བྱུང་ཡོད་པ་དང་ས་གནས་ཡུལ་མི་དང་སྡེ་ཁག་གི་མི་ཚོ་ལ་དེའི་གོང་ནས་ཆོས་སྐྱིད་ལ་བསུ་བ་དང་གློད་གྲོལ་བཏང་བའི་གནས་ཚུལ་སྐོར་ཕྱི་ལ་ཁྱབ་བསྒྲགས་སོགས་གང་ཡང་བྱེད་མ་ཆོག་པ་མ་ཟད། གལ་ཏེ་དེ་ལྟར་བྱས་པ་ཡིན་ཚེ་བཙོན་འཇུག་གི་ཁྲིམས་ཆད་སོགས་ཕོག་ངེས་ཡིན་པ་སོགས་འཇིགས་སྐུལ་དང་དམ་དྲག་དང་སྡིགས་སྐུལ་སོགས་བྱས་ཡོད་པའི་གནས་ཚུལ་སྤེལ་འདུག་རྒྱལ་གཅེས་པ་ཆོས་སྐྱིད་ལགས་ནི་ཉིས་སྟོང་བཅོ་ལྔ་ལོར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགུང་གྲངས་བརྒྱད་ཅུར་ཕེབས་པའི་སྐུའི་གྱ་སྟོན་ལ་སྲུང་བརྩི་བྱས་པའི་ཉེས་འཛུགས་བྱས་ཏེ་ལོ་བཞིའི་དུས་བཀག་གིས་བཙོན་འཇུག་བྱས་ཏེ་ལོ་བཞིའི་དུས་བཀག་གཙང་སྟེ་གློད་བཀྲོལ་བཏང་བ་ཞིག་ཡིན་པ་དང་ད་ལྟ་ཁོང་གི་སྐུ་གཟུགས་གནས་སྟངས་ཇི་ཡིན་སོགས་གསལ་རྟོགས་མེད་པ་རེད། ད་ནི་དེ་རིང་གི་ཕ་ཡུལ་གླེང་ཐིག་གི་བགྲོ་གླེང་ལས་རིམ་དེ་འགོ་ཚུགས་ཀྱི་ཡིན་དེ་རིང་གི་ཕ་ཡུལ་གླེང་ཐིག་གི་ནང་དུ་འགྲོ་བ་མིའི་ཐོབ་ཐང་ལྟ་རྟོག་ཚོགས་པའི་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ཀྱི་ནང་འཛམ་གླིང་ཡོངས་སུ་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་གང་འདྲ་ཞིག་ཡིན་པའི་ཐད་ཀྱི་ལོ་འཁོར་སྙན་ཐོ་སྤེལ་བ་དང། བོད་ནང་དུ་ཆོས་ལུགས་དད་མོས་རང་དབང་དང་བརྡ་འཕྲིན་སོགས་ཀྱི་ཐད་སྔར་ལས་ལྷག་པའི་དམ་དྲག་བྱེད་བཞིན་ཡོད་ཅེས་བཀོད་པའི་སྙན་ཐོ་གི་ནང་དོན་ཁག་ཅིག་ངོ་སྤྲོད་ཞུ་རྒྱུ་ཡིན། འགྲོ་བ་མིའི་ཐོབ་ཐང་ལྟ་རྟོག་ཚོགས་པ་གི་སྙན་ཐོ་འདི་ནི། ཕྱི་ཟླ་དང་པོ་གི་ཚེས་བཅུ་བདུན་སྟེ་བདུན་ཕྲག་སྔོན་མ་གི་གཟའ་ཕུར་བའི་ཉིན་དུ་སྦིར་ལིན་གྲོང་ཁྱེར་དུ་ཕྱི་ར་གཅིག་འགྲེམས་སྤེལ་བྱས་པ་ཞིག་ཡིན་པ་དང། འགྲེམས་སྤེལ་བྱས་པའི་སྙན་ཐོ་འདི་ཡི་ནང་དུ་ད་འདས་པའི་ལོ་ཉིས་སྟོང་བཅོ་བརྒྱད་ཀྱི་ལོ་དེ་ལ་འཛམ་གླིང་ཡོངས་སུ་སྲིད་དབང་སྒེར་གཅོད་རིང་ལུགས་ལ་ད་ངོ་རྒོལ་གྱི་ལས་འགུལ་རབ་དང་རིམ་པ་མང་པོ་ཞིག་བྱུང་བ་དང་ད་རུང་ལས་འགུལ་མང་པོ་ཞིག་ལ་དོན་འབྲས་ཤུགས་ཆེན་པོ་བྱུང་ཡོད་པའི་གནས་ཚུལ་ཅིག་གོ་ཡོད་པ་ཞིག་རེད། ད་འགྲོ་བ་མིའི་ཐོབ་ཐང་ལྟ་རྟོག་ཚོགས་པ་གི་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ཀྱི་ལོ་གི་ད་ལོ་འཁོར་སྙན་ཐོ་འདི་གི་ནང་དུ་འགྲོ་བ་མིའི་ཐོབ་ཐང་ལ་རྡོག་རྫིས་ཚབས་ཆེ་པོ་བྱེད་མཁན་གྱི་རྒྱལ་ཁབ་ཁག་ཅིག་མིང་འདོན་བྱས་ཡོད་པ་དང་རྒྱལ་ཁབ་དེ་དག་གི་ཁོངས་སུ་ད་ཡེ་མེན་དང་ཧན་གྷ་རི། སི་རི་ཡ། ཝེ་ནེ་ཟུ་ཨེ་ལ། ཕི་ལི་པིན། ད་ཁོང་གོ་ནང་གི་དམངས་གཙོ་སྤྱི་མཐུན་རྒྱལ་ཁབ་ཟེར་བ་དེ་དེ་བཞིན་དུ་རྒྱ་ནག། ཨ་རི། འབར་མ། ཐུར་ཁི། ཨི་ཇེ་པི་ཏྲི་དང་དེ་བཞིན་དུ་ར་ཤི་ཡ་དང་ཨུ་རུ་སུ་དེ་ལ་སོགས་པ་བཀོད་ཡོད་པ་རེད། དེ་ཡང་དེ་དག་གི་ནང་དུ་གཅིག་འགྲོ་བ་མིའི་ཐོབ་ཐང་ལ་རྡོག་རྫིས་བྱས་པའི་ཚད་དང། ཡང་སྲིད་དབང་སྒེར་གཅོད་ཀྱི་རིང་ལུགས་ཀྱི་ཚད་དག་དེ་ཧ་ཅང་ཚབས་ཆེན་པོ་ཞིག་ལ་ཕྱིན་ཡོད་པའི་གནས་ཚུལ་ཅིག་བཀོད་འདུག་ད་དམིགས་བསལ་གྱི་སྙན་ཐོ་དེ་གི་ནང་དུ་ཐུར་ཁི་དང་ཨི་ཇེ་པི་ཏྲི་ནང་དུ་ད་རང་དབང་དང་གཅིག་མང་གཙོ་དོན་གཉེར་བྱེད་མཁན་གྱི་མི་མང་པོ་དང། ངོ་རྒོལ་བྱེད་མཁན་གྱི་མི་མང་པོ་ཞིག་གཅིག་ཁ་གྲག་རྒྱུ་མེད་པ་བཟོ་བ་དང་འཛིན་བཟུང་བཀག་ཉར་བྱས་པ་སོགས་ཀྱི་གནས་ཚུལ་སྤེལ་ཡོད་པ་དང། ཡང་ཧྥི་ལི་པིན་གྱི་སྲིད་འཛིན་གྱིས་ད་མི་མང་པོ་ཞིག་ཡང་འཛིན་བཟུང་བཀག་ཉར་བྱས་ཏེ་གཅིག་ཁྲིམས་བཤེར་སོགས་ཆ་ཚང་མེད་པར་སྲོག་ཁྲིམས་བཅད་པའི་གནས་ཚུལ་བཀོད་ཡོད་པ། ཡང་དེ་བཞིན་དུ་ཧང་གྷ་རི་ཡི་ནང་དུ་ཡང་མང་གཙོའི་ལམ་ལུགས་དང། ཡང་དེ་ལའང་གཅིག། ག་རེ། སྲུང་སྐྱོབ་བྱེད་མཁན་གྱི་མི་མང་པོ་ཞིག་འཛིན་སྐྱོང་དམ་དྲག་བྱས་པ་བཀོད་ཡོད་གི། དེ་བཞིན་དུ་ད་རུང་ཨ་རིའི་ནང་དུ་ཨ་རིའི་སྲིད་འཛིན་ཌོ་ནལ་ཊམ་ཕུ་ཡིས་ཕྱི་མི་གཞིས་ཆགས་པ་རྣམས་ནི་གཅིག་ཇག་པ་དང་རྐུན་མ་དང་ད་མི་གསོད་ལག་དམར་ཡིན་པ་དེ་དག་ལ་ཅིག། མཚན་སྨད་བྱས་པ་དང་དེ་བཞིན་དུ་གསར་འགོད་པ་དང་ཡང། ཁྲིམས་ཞིབ་པ་མང་པོ་ཞིག་ལ་ཡང་མཚན་སྨད་བྱས་པའི་གནས་ཚུལ་བཀོད་ཡོད་པ་དང་ཨུ་རུ་སུ་ཡི་ནང་གི་སྲིད་འཛིན་བྷི་ལ་དི་མེར་ཕུ་ཐིན་གྱིས་ལོ་མང་པོའི་རིང་ལ། ད་ཁོང་ལ་ངོ་རྒོལ་བྱེད་མཁན་དང་ཁོང་ལ་ཁ་གཏད་གཅོག་མཁན་གྱི་ཕྱོགས་འགལ་གྱི་ཆབ་སྲིད་ཚོགས་པའི་འགོ་ཁྲིད་རྣམས་བཙན་བཟུང་བཀག་ཉར་བྱས་པ། ཡང་རྒྱ་ནག་གི་ནང་དུ་སྲིད་འཛིན་ཞི་ཅིན་ཕིན་གྱིས་ད་ཁོ་རང་གི་སྲིད་འཛིན་གྱི་དུས་ཡུན་ཚང་མ་ཚད་བཀག་མེད་པར་བཟོས་ནས་ཕར་བསྲིངས་ཏེ་ཡང་ཁོ་རང་ལ་ངོ་རྒོལ་བྱེད་མཁན་གྱི་མི་ཚང་མ་ལ་ཡང་ཆད་པ་ནན་མོ་གཅོད་ཆོག་པ་སོགས་ཀྱི་གནས་ཚུལ་བཀོད་ནས་ད་འདི་བདུན་ཕྲག་སྔོན་མ་གི་གཟའ་ཕུར་བུའི་ཉིན་འཛམ་གླིང་ཡོངས་སུ། འགྲེམས་སྤེལ་བྱས་པའི་སྙན་ཐོ་གསར་ཤོས་དེ་རེད་འདུག། འགྲོ་བ་མིའི་ཐོབ་ཐང་ལྟ་རྟོག་ཚོགས་པའི་སྙན་ཐོ་དེའི་ནང་བོད་སྐོར་གྱི་གནས་ཚུལ་བཀོད་པའི་ནང་ལ། བོད་ཀྱི་ས་ཆ་ཡོངས་རྫོགས་ཀྱི་ནང་དུ་རྒྱ་ནག་གཞུང་ནས་མུ་མཐུད་དེ་ཆོས་ལུགས་རང་དབང་དང་གཏམ་བརྗོད་རང་དབང་དེ་བཞིན་གནས་སྤོས་རང་དབང་དང་འདུ་འཛོམས་རང་དབང་སོགས་ཀྱི་ཐོག་ལ་དམ་དྲག་ཤུགས་ཆེ་བྱས་ཡོད་པ་དང་དེ་མིན་ས་གནས་མང་ཚོགས་ནས་རྒྱ་ནག་གི་གཏེར་ཁ་སྔོག་འདོན་བྱེད་མཁན་ཚོ་ལ་ངོ་རྒོལ་དང་ས་གནས་གཞུང་གི་མི་སྣ་དང་མང་ཚོགས་ཀྱི་བར་ལ་གཏེར་ཁ་སྔོག་འདོན་བྱེད་མཁན་གྱི་གནད་དོན་གྱི་ཐད་ལ་རྒྱུན་དུ་ནས་འཁྲུག་འགྲོ་ཡོང་གི་ཡོད་པའི་གནས་ཚུལ་དེ་དག་མུ་མཐུད་དེ་བྱུང་ཡོད་པ་མ་ཟད། མང་ཚོགས་དང་གཏེར་ཁ་སྔོག་འདོན་པ་དང་གཞུང་གི་བར་ལ་རྩོད་རྙོག་དེ་ཚོ་བྱུང་བའི་སྐབས་སུ་རྒྱ་ནག་གཞུང་གིས་བདེ་འཇགས་དམག་མི་བཏང་སྟེ་མང་ཚོགས་ཀྱི་ཐོག་ལ་དྲག་གནོན་བྱས་པ་སོགས། དེ་སྔོན་དུ་བྱུང་བའི་གནས་ཚུལ་དེ་དག་མུ་མཐུད་དེ་བྱུང་ཡོད་པའི་ནན་བརྗོད་གནང་ཡོད་པ་དང་དེ་ག་ནང་བཞིན་བོད་སྐོར་གྱི་གནས་ཚུལ་སྙན་ཐོ་དེ་ནང་རྒྱ་ནག་གཞུང་ནས་དྲ་རྒྱའི་ཐོག་ལ་ཡང་དམ་དྲག་དང་དེ་བཞིན་ཁ་པར་གྱི་ཐོག་ལ་གནས་ཚུལ་ལྟ་ཉན་སོགས་ཤུགས་ཆེ་བྱེད་ཀྱི་ཡོད་པའི་གནས་སྟངས་དེ་ཚོ་མུ་མཐུད་དེ་བྱུང་ཡོད་པ་སོགས་བཀོད་པ་དང་དེ་བཞིན་དུ་ཡང། རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་ལ་བརྩི་འཇོག་མ་བྱས་པ་མ་ཟད་དཔང་རྟགས་ཁ་གསལ་མེད་པའི་ཐོག་ནས་བོད་མི་ལ་བཙོན་འཇུག་ཁྲིམས་གཅོད་བྱས་པ་སོགས་ཀྱི་གནས་ཚུལ་མུ་མཐུད་ནས་ཉིས་སྟོང་བཅོ་བརྒྱད་ནང་དུ་བྱུང་ཡོད་པ་དང། དེའི་ནང་དུ་དཔེ་ཆ་བཞག་ན་དེ་གོང་ཆབ་སྲིད་བཙོན་ཟུར་ཚེ་མགོན་རྒྱལ་ལགས་ལ། དཔང་རྟགས་ཁ་གསལ་གང་ཡང་མེད་པའི་ཐོག་ནས་ལོ་གསུམ་བཙོན་འཇུག་གི་ཁྲིམས་ཐག་བཅད་ཡོད་པ་དང་དེ་བཞིན་བོད་ཀྱི་སྐད་ཡིག་སྲུང་སྐྱོབ་པ་བཀྲ་ཤིས་དབང་ཕྱུག་ལགས་ལའང་དཔང་རྟགས་སོགས་གང་ཡང་མེད་པའི་ཐོག་ནས་སྤྱི་ཟླ་ལྔ་པའི་ནང་དུ། བཙོན་འཇུག་དུས་བཀག་ལོ་ལྔའི་ཁྲིམས་ཆད་བྱས་ཡོད་པ་སོགས་བཀོད་འདུག། ཡང་དེ་རིང་ད་སྙན་ཐོ་དེ་གི་ནང་དུ་ད་ད་ལོ་གི་སྙན་ཐོ་འདིའི་ནང་དུ་བཀོད་པ་ལྟར་ན་ཕྱི་ལོ་ཉིས་སྟོང་བཅུ་བདུན་གྱི་ཟླ་བ་དང་པོའི་ནང་བོད་ནས་རྒྱ་གར་གནས་མཆོག་རྡོ་རྗེ་གདན་དུ་ཆེད་མངགས་ཀྱིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་ཆོས་ཞུ་རུ་འགྲོ་མཁན་གྱི་ད་བོད་པ་མང་པོ་ཞིག་ལ་དུས་ཚོད་རྒྱས་བཅད་ཀྱི་ནང་ཚུད་ལ་བོད་དུ་འཕྲལ་མར་ཕྱིར་ལོག་དགོས་པའི་བཙན་བཀའ་བཏང་བ་མ་ཟད་ཅི་སྟེ་ད་བོད་མི་དེ་དག་དུས་ཚོད་རྒྱས་བཅད་ཀྱི་ནང་ཚུད་དུ་བོད་དུ་ཕྱིར་ལོག་མ་བྱས་ཚེ་བོད་ནང་ཡོད་པའི་སྤུན་ཉེ་དང་ཕ་མ་བུ་ཕྲུག་སོགས་ལ་དམ་དྲག་བྱ་རྒྱུ་ཡིན་པའི་སོགས་ཀྱི་སྐོར་གྱི་གནས་ཚུལ་བརྗོད་ཡོད་པ་རེད་དེ་དཔེར་ན། ཕྲུ་གུ་སློབ་གྲྭ་ནས་ཕྱིར་འབུད་གཏོང་རྒྱུ་དང་གཞུང་གི་ལས་བྱེད་ཡིན་ན་ལས་ཀ་ནས་གནས་དབྱུང་གཏོང་རྒྱུ་སོགས་ཉེས་ཆད་གཅོད་རྒྱུའི་ཉེན་བརྡ་སྣ་ཚོགས་བཏང་ཡོད། དེ་གི་རྗེས་ནས་ད་རུང་བོད་མི་དེ་དག་བོད་དུ་ཕྱིར་ལོག་པའི་རྗེས་སུ་ཡང་རྒྱ་ནག་གཞུང་གིས་འཕྲལ་མར་བོད་མི་དེ་དག་གི་ལག་ཁྱེར་བཙན་འཕྲོག་བྱས་པ་སོགས་ད་བཀོད་ནས་དེ་ནས་བོད་མི་མང་པོ་ཞིག་གི་ཆོས་དད་རང་མོས་ཀྱི་དབང་ཆ་དེ་ལ་ཅིག་རྡོག་རྫིས་བྱས་པའི་གནས་ཚུལ་ཀྱང་བཀོད་འདུག། ཡང་དེ་བཞིན་རྒྱ་ནག་གཞུང་ནས་བོད་ཀྱི་དགོན་སྡེ་དང་སློབ་གྲྭ་སོགས་དང་མང་ཚོགས་དཀྱུས་མའི་ནང་དུ་ཆབ་སྲིད་སློབ་གསོའི་ལས་འགུལ་ཟེར་བ་ཤུགས་ཆེ་རུ་བཏང་བ་དང་བོད་མིའི་ཐོག་ལ་དེ་ཚོའི་ཐོག་དམ་དྲག་བྱེད་པའི་གནས་ཚུལ་ཡང་ཤུགས་ཆེ་རུ་བཏང་ཡོད་རེད་ཅེས་བཀོད་པ་དང། དཔེར་ན་བོད་ཁུལ་གྱི་རྒྱ་ནག་གཞུང་ལ་ངོ་རྒོལ་བྱེད་མཁན་གྱི་ཐོག་ལ་དྲག་གནོན་ཤུགས་ཆེ་བྱས་ཡོད་པ་དང་ཡང་ལྷག་པར་དུ་མང་ཚོགས་ལ་རྒྱུད་སྐུལ་བྱས་ཏེ་མང་ཚོགས་ཕན་ཚུན་རྒྱ་ནག་རྒྱལ་ཁབ་ལ་ཁ་གཏད་དང་གཞུང་ལ་ངོ་རྒོལ་བྱས་པའི་བྱ་སྤྱོད་སྤེལ་མཁན་ཚོ་ཐེར་འདོན་བྱེད་དགོས་རྒྱུ་དང། ཏཱ་ལའི་བླ་མ་ཁ་བྲལ་ཤོག་ཁག་དང་དེ་བཞིན་དུ་དེར་རྒྱབ་སྐྱོར་བྱེད་མཁན་ཚོ་ཕན་ཚུན་ར་སྤྲོད་དང་ཐེར་འདོན་བྱེད་དགོས་རྒྱུའི་སྐུལ་སློང་བྱས་ཡོད་པའི་གནས་ཚུལ་བྱུང་ཡོད་པ་སོགས་སྤེལ་འདུག། ཡང་དེ་བཞིན་དུ་དེ་རིང་སྙན་ཐོ་དེ་གི་ནང་དུ་ཡང་ཅིག་མི་མང་གི་ད་ས་ཆ་གི་བདག་དབང་དེ་བཙན་འཕྲོག་བྱས་པའི་གནས་ཚུལ་ཀྱང་མང་པོ་ཞིག་བཀོད་འདུག་དཔེར་ན་ཅིག་བོད་རང་སྐྱོང་ལྗོངས་དང་དེ་ནས་ས་ཁུལ་གཞན་དག་གི་ད་རྫོང་དང་ཁུལ་མང་པོ་ཞིག་གི་ནང་དུ་གནས་ཚུལ་དེ་བྱུང་ནས་ཅིག་སྒེར་གྱི་ས་ཞིང་མང་པོ་ཞིག་གཞུང་བཞེས་གནང་བའི་གནས་ཚུལ་བཀོད་པའི་དཔེར་མཚོན་གྱི་ནང་དུ་ཟླ་བ་ལྔ་པའི་ནང་དུ་ནག་ཆུ་ས་ཁུལ་དུ་ད་མང་ཚོགས་ཀྱིས་ངོ་རྒོལ་བྱས་པར་བརྟེན་ནས་མི་སུམ་ཅུ་ཐམ་པ་ལྷག་འཛིན་བཟུང་བཀག་ཉར་བྱས་པ་དང་ཡང་ཁ་ཤས་ཤིག་གིས་ཡང་ཅིག་གཏེར་ཁ་སྔོག་འདོན་བྱས་པའི་གནས་ཚུལ་དེ་ཅིག་ཕྱི་རྒྱལ་ལ་བཏང་བ་དེ་ལ་བརྟེན་ནས་ཡང་འཛིན་བཟུང་བཀག་ཉར་བྱས་པ་བཀོད་འདུག་ཡང་དེ་བཞིན་དུ་སྙན་ཐོ་དེ་གི་ནང་དུ་ད་བོད་མི་མང་པོ་ཞིག་གིས་རྒྱ་ནག་གཞུང་གི་སྲིད་བྱུས་ལ་ངོ་རྒོལ་བྱས་ཏེ་ཕྱི་ལོ་ཉིས་སྟོང་བཅུ་བདུན་གྱི་ཟླ་བ་བཅུ་གཅིག་བར་དུ་ཡང་ཡང་ཅིག་རང་ལུས་མེར་བསྲེགས་ཀྱིས་རྒྱ་ནག་གཞུང་ལ་ད་ངོ་རྒོལ་གྱི་ལས་འགུལ་བྱུང་ཡོད་པའི་གནས་ཚུལ་དེའང་བཀོད་འདུག།
ད་ལོའི་འགྲོ་བ་མིའི་ཐོབ་ཐང་གི་སྙན་ཐོ་དེ་ནི་སྤྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་བོད་དང་དེ་བཞིན་གྱི་འཛམ་གླིང་རྒྱལ་ཁབ་ཁག་གི་ནང་བྱུང་བའི་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་བྱུང་ཡོད་མིན་གྱི་སྐོར་ལ་རྟོག་ཞིབ་ཀྱི་སྙན་ཐོ་སྤེལ་བ་ཞིག་ཡིན་པས་ང་ཚོས་བོད་ནང་གི་གནས་ཚུལ་གྱི་སྐོར་ལ་རྟོག་ཞིབ་སྤེལ་དོན་དེ་ཚོའི་སྐོར་ལ

གནས་སྟངས་ག་རེ་ཡིན་པ་འདི་ནང་ལོ་ལ་གཙོ་བོ་འདི་དག་ཁོ་རང་ཚོ་གི་ནམ་རྒྱུན་ཅིག་ཆབ་སྲིད་དང་སྤྱི་དམངས་ཀྱི་ཐོབ་ཐང་རྡོག་རོལ་འགྲོ་བསྡད་ཀྱི་ཡོད་པ་དང་དམིགས་བསལ་འདི་ནང་ལོ་ལ་ད་ད་འདུ་འཛོམས་རང་དབང་དང་དེ་གས་མེད་པ་དང་སྨྲ་བརྗོད་རང་དབང་དང་དེ་གས་མེད་པ་འདི་ཚོ་བཀོད་བཞག་འདི་ད་ད་ཅིག་རྒྱུན་གཏན་འདྲ་པོ་ཅིག་ཆགས་བསྡད་ཡོད་རེད་བོད་ནང་ལོ་ལ་ད་ནམ་རྒྱུན་ནས་ཁོ་རང་ཡོད་མ་རེད་བ། ལ་རེད། ད་ཡིན་ནའི་དམིགས་བསལ་དེ་འདི་ནང་ལོ་ལ་ད་ཅིག་སྙན་ཐོ་འདི་ནང་ལོ་ལ་ད་ད་ད་ཞིང་འབྲོག་ས་ཁུལ་དེ་བ་ལ། ད་འབྲོག་པས་འབྲོག་པ་ཡིན་ནའི་རེད་ད་ཞིང་པ་ཡིན་ནའི་རེད་ཁོང་ཚོ་གི་གཞུང་ངོས་ནས་ད་འཛུགས་སྐྲུན་ལ་ཁ་གཡར་ནས་ད་ག་ནང་བཞིན་གི་དབུལ་སྐྱོར་ད་བགག་སྟོར་བྱེད་ཀྱི་ཡོད་ས་འདི་གས་ལ་ཁ་གཡར་ནས་ནི་ས་ཆ་འཕྲོག་འགྲོ་ཡ་ད་ནི་འཛུགས་སྐྲུན་ཡར་རྒྱས་ད་ལ་ཁ་གཡར་ནས་ནི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ག་འདྲས་འགྲོ་གི་ཡོད་མེད་འདི་ག་ལ་ཁོང་རང་ཚོས་གི་ཡང་ཅིག་སྙན་ཐོ་ནང་ལ་བཀོད་བཞག་འདི་ཅིག་གནད་འགག་ཅིག་རེད་བསམ་གི་འདུག་ད་འདི་གནད་དོན་འདི་གའི་རིགས།

གཅིག། ཆོས་ཕྱོགས་ཀྱི་ད་བྱེད་སྒོ་ག་རེ་ཡིན་ནའི་འདི་ཐོག་ལ་ཁོང་ཚོ་གིས་སྔར་དང་མི་འདྲ་བར་དམ་དྲག་ཤུགས་ཆེན་པོ་བྱས་ཡ་ད། མ་ཟད་ཨ་ནི་རྒྱལ་བ་རིན་པོ་ཆེའི་སྐུ་པར་དེ་ཚོ་ལ་དམ་དྲག་བྱས་ཡ་ད། བོད་རང་སྐྱོང་ལྗོངས་ཀྱི་ཕྱི་ལོགས་ལ་ས་ཆ་ཁ་ཤས་ལ་ད་ང་ཚོས་ཀྱི་གནས་ཚུལ་མཐོང་ཡོད་རེད། ད་ནམ་རྒྱུན་ཡིན་ན་གཅིག་བོད་རང་སྐྱོང་ལྗོངས་ཀྱི་ཕྱི་ལོགས་དེ་བ་ལ་གཅིག་དམ་དྲག། ཅུང་ད་ཅིག་ཉུང་བ་སོགས་ར་འགྲོ་བྱོས་ར་རྒྱལ་བ་རིན་པོ་ཆེའི་སྐུ་པར་ཡིན་ནའི་རེད་ད་འདི་གས་སྒང་ལ་གི་དམ་དྲག་ཤུགས་ཆེན་པོ་ཅིག་བྱེད་ཀྱི་ཡོད་པ་ཅིག་ང་ཚོ་མཐོང་གི་འདུག་ད་ནང་བཞིན་ད། ཆོས་ཕྱོགས་ཀྱི་བྱེད་སྒོ་ག་འདྲས་ཡིན་ནའི་ཀྱི་སོ་སོའི་རྩ་བའི་བླ་མ་ལ་ད་ཅིག་སྐུ་པར་བཤམ་ཡ་ཡིན་ནའི་རེད་ད་ག་ནང་བཞིན་གི་ཕྱི་ལོགས་ལ་ད། གཙུག་ལག་ཁང་འདི་བ་ལ་བསྔོ་རྟེན་ཕུལ་ཡ་ཡིན་ནའི་རེད་སྐྱབས་རྟེན་ཕུལ་ཡ་ད་འདི་གས་ཚང་མ་ཨ་ནི་ཅིག་ཁ་བྲལ་ཁོ་རང་ག་ལ་ཨ་ནི་ངོས་འཛིན་བྱེད་ཀྱི་ཡིན་སི་ལ་ནི་དེ་འདྲས་ཀྱི་འབྲེལ་བ་ཡོད་པའི་ཐོག་ནས་ཨ་ནི། མི་འགའ་ཤས་འཇུ་བཟུང་བྱེད་རྒྱུ་ད་ཨ་ནི་ཅིག། བྱས་རྗེས་བྱེད་རྒྱུ་དེ་འདྲས་ཀྱི་གནས་ཚུལ་ཐོན་བསྡད་འདུག། རེད་ད་གོང་ལྟར། འདི། འགྲོ་བ་མིའི་ཐོབ་ཐང་ལྟ་རྟོག་ཚོགས་པ་གི་སྙན་ཐོ་དེ་བདུན་ཕྲག་སྔོན་མ་གི་གཟའ་ཕུར་བའི་ཉིན་སྤེལ་བའི་རྗེས་སུ། ད་གཟའ་སྤེན་པའི་ཉིན་མོ་དེ་ལ་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱ་རེ་དང་དེའང་གནས་ཚུལ་གཅིག་བཀོད་ཡོད་པ་དང་གནས་ཚུལ་དེ་གི་ཁ་བྱང་ལ་རྒྱ་ནག་གཞུང་གི་རུལ་སུངས་འགོག་རྒོལ་ལ་བསྙད་དེ་བོད་མིའི་ཆོས་དད་རང་དབང་ཐོག་དམ་དྲག་བྱས་པར་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལྟ་རྟོག་ཚོགས་པས་སྐྱོན་བརྗོད་ཤུགས་ཆེན་པོ་བྱས་འདུག་བྱས་ནས་བཀོད་འདུག་དེའང་གནས་ཚུལ་དེ་གི་ནང་དུ། ང་ཚོ་སུ་ཝེ་སི་ན་ཡོད་པའི་སྐུ་ཚབ་དོན་གཅོད་དངོས་གྲུབ་རྡོ་རྗེ་ལགས་ལ་བཅར་འདྲི་བྱས་པའི་སྐབས་སུ། ད་དོན་གཅོད་དངོས་གྲུབ་རྡོ་རྗེ་ལགས་ཀྱིས་བོད་ནང་གི་བོད་མི་ལ་མཚོན་ན་རང་གི་རྩ་བའི་བླ་མ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཞལ་མཇལ་གསུང་ཐོས་ཀྱི་གོ་སྐབས་ཐོབ་ཟེར་བ་དེ་ནི་མི་ཚེ་གི་ནང་གི་རྨི་ལམ་ལྟ་བུ་ཞིག་ཡིན་པར་ངོས་འཛིན་བྱེད་བཞིན་ཡོད་ཅེས་གསུངས་ཡོད་པ་དང་ད་ལོ་ཟླ་བ་དང་པོ་ནང་གནས་མཆོག་རྡོ་རྗེ་གདན་དུ་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་ཆོས་ཞུ་བར་བོད་ནས་བོད་མི་བརྒྱ་ཐམ་པ་ཙམ་ལས་བཅར་ཐུབ་མེད་པ་དེ་ནི་གཙོ་བོ་རྒྱ་ནག་གཞུང་གིས་ད་བོད་མིའི་ཕྱི་བསྐྱོད་ལག་ཁྱེར་ལ་དམ་དྲག་ཤུགས་ཆེན་པོ་བྱེད་མུས་དེ་ནས་བྱུང་བ་ཞིག་ཡིན་པ་དེ་གསལ་པོ་རེད་ཅེས་སྐུ་ངོ་དོན་གཅོད་མཆོག་གིས་གསུངས་པའི་གནས་ཚུལ་ཞིག་ད་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱ་སྟེང་དུ་གནས་ཚུལ་བཀོད་འདུག།
དེ་བཞིན་དུ། རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལྟ་རྟོག་ཚོགས་པའི་སྙན་ཐོ་དེའི་ནང།